བྱས་པ་ལྟ་བུའི་ཁྱད་པར་གང་ཞིག་ཟེར་ན་མདོ་རུ་ཟེར་ན་བྱས་པ་ཁོ་རང་རེད་ད། ཁྱད་པར་གང་ཞིག་ཟེར་དགོས་སྐད་ཆ་སྒོ་ཚིག་གི་ཚིག་འདི་ས་ཡོད་ཚིག་འདི་ཚིག་འདི་བརྒྱག་གོ་ར་མ་ཐུབ་ས་བཞིན་ད། བྱས་པ་ལ་དངོས་ལ་བཤད་ན་འགྲིག་རེད་མི་རྟག་པ་ལ་དངོས་ལ་བཤད་ན་འགྲིག་ཁྱད་ཡོད་མ་རེད་བ། མེད་པ་ཡིན་ད་ད་བྱས་པ་ལ་དངོས་ལ་བཤད་དུས་ད་བྱས་པ་དེས་ཟེར་ནི། བྱས་པ་དེས་ཕ་གིའི་ཤ་མ་དེ་བྱས། རེད་བ། བྱས་པ་དེ་དེའི་རྣམ་པར་མ་ཤར་བ་ཟེར་ན་བྱས་པའི་རྣམ་པར་མ་ཤར་བའི་བློ་ལས་ཀར་རྟག་ཏུ་མྱི་འགྲོ་གོ་ར།

གཅིག་རྣམ་པ་ཤར་བའི་བློ་དེས་ཁོ་གོ་ལ། དེ་ལས་གཞན་པའི་བློ་གཞན་གྱིས་ཁོ་མ་གོ་ན། ཁོ་གོ་མཁན་གྱི་བློ་གཞན་དག་གིས་ཐད་ཀར་འགྲོ་བ་རེད་མ་རེད། འོ་ན། ད་ཁོ་གཉིས་མོ་དེ་བྱས་པ་དང་མི་རྟག་པ་གཉིས་མོ་དེ་གོ་མཁན་གྱི་བློ་གཉིས་མོ་དེ་ཁག་ཁག་འདུག་གོ་མི་འདུག། ཡོད་ན། ཨ་ནི། བློ་ཡུལ་དུ་ཁག་ཁག་འདུག་གོ་མི་འདུག། བློ་ཡུལ་དུ་ཁག་ཁག་ཡོད་ཚེ་བློ་ཡུལ་དུ་ཐ་དད་འདུག་གོ་མི་འདུག། དེས་ན་ཐ་དད་རྣམ་པར་གནས་ཀྱི་བྱས་མི་རྟག་གཉིས་མོ་དེ།